བཙུགས་ཡོང་དུས་ཙམ་པ་ཧ་ཅང་སྔ་མོ་ནས་བཙུགས་འདུག་ཆིག་སྟོང་དགུ་བརྒྱ་དགུ་བཅུའི་འགོ་དེ་ནས་ལས་རྒྱག་རེད་འགོ་བཙུགས་ད་དེ་ནས་རིམ་པ་བཞིན་ཁོ་གི་མིང་དེ་ཅིག་འགྱུར་བ་དེ་ལ་ཕྱི་དྲིལ་ལས་ཁུངས་ཀྱི་རྒྱ་སྐད་ཚན་པ་དེ་ལ་རྒྱ་རིགས་འབྲེལ་མཐུད། ཚན་པ་ཟེར་ནས་དེ་འདྲ་ཞིག་འགྱུར་བ་ཞིག་བཏང་ཤག་དེ་རྗེས་ནས་ཡང་བཀའ་ཤག་གི་དགོངས་པ་ལྟར་ཡང་ཁོ་འགྱུར་བ་ཞིག་བཏང་དེ་ནས་ད་རྒྱ་སྐད་ཚན་པ་ཟེར་མིང་འདོགས་སུ་ཡོང་ད་ལྟ་ཡིན་ན་ད་ཕྱི་དྲིལ་ལས་ཁུངས་རྒྱ་སྐད་ཚན་པ་ཟེར་མིང་འདོགས་སུ་ཡོང་བཅུག་རེད་དེ་ནང་བཞིན་མིང་འགྱུར་བ་བཏང་ནང་བཞིན་ད་ཁོ་ནང་གི་ལས་དོན་སྐོར་དེ་ཡང་ཁོ་དུས་རབས་གི་དང་སྤྱི་ཚོགས་ཀྱི་དགོས་མཁོ་གི་ལྟ་གི་ད་ཅིག་གནའ་འབྲེལ་འདྲ་མོ་ད་ཅིག་ཏོག་ཙམ་ཏོག་ཙམ་མར་མར་མར།

ད་དེང་སང་ད་བས་ན་ད་དུར་བུ་སྔོན་གི་ལས་དང་འགའ། ད་དྲ་རྒྱ། རྒྱ་ཡིག་གི་དྲ་རྒྱ། དེ་ནས་རྒྱ་ཡིག་ཐོག་ནས་རྒྱ་སྐད་ཐོག་ནས་རྒྱང་བསྒྲགས། དེ་འདྲ་ཚང་མ་རིམ་པ་བཞིན་ད་དུས་རབས་ཀྱི་དགོས་མཁོ་བསྟུན་ནས་ཡར་ཡར་འཕེལ་རྒྱས་ཐུབ་སུ་འགྲོ་གི་ཡོད་རེད། ད་རྒྱ་ཡིག་ཚན་པ་གི་ད་འགན་ཁུར་ཟེར་ན་ལས་དོན་གཙོ་བོ་དེ་རྒྱ་རིགས་དང་འབྲེལ་མཐུད་བྱེད་ཡ་དེ་རེད་བ། ད་དེའི་ནང་གི་དང་པོ་དེ་ཅིག་ཕྱི་རྒྱལ་དུ་ཡོད་པའི་རྒྱ་མི་དེ་ཚོ་འབྲེལ་བ་བྱེད་ཡ་གི་ཐབས་ལམ་ག་རེ་བསྟེན་གི་ཡོད་ན་ལས་དོན་ག་རེ་སྤེལ་གི་ཡོད་ན། ད་གཙོ་བོ་ང་ཚོའི་རྒྱ་སྐད་ཚན་པ་དེ་ལ་ལས་ཀྱི་ཁོ་རང་གི་ལས་དོན་འདྲ་མོ་དེ་ཆེན་པོ་གསུམ་རེད། གསུམ་དེའི་དང་པོ་དེ་ག་རེ་རེད་ཟེར་ན་ད་བོད་དོན་དང་འབྲེལ་བའི་གནས་ཚུལ་འདྲ་མིན་གི་དྲིལ་བསྒྲགས་བྱས། གཉིས་པ་དེ་བོད་དོན་དང་འབྲེལ་བའི་ད་ང་ཚོ་ཅིག་དཔེ་དེབ་གི་རིགས

དེ་རེད། རེད་ད་ནང་གི་ལས་དོན་དང་པོ་དེ་ད་ཅིག་བོད་ཀྱི་གནས་སྟངས་ད་ངོ་སྤྲོད་བྱེད་ཡ་དེ་ཡིན་ན་ད་ངོ་སྤྲོད་བྱེད་སྟངས་གི་ཐད་ནས་ཁྱེད་གསུངས་སོང་དྲ་རྒྱ་ཅིག་ཞི་ཙང་ཀྲི་ཡེ་ལབ་ཡ་ད་རེད་བ་དེ་ནས་ཡང་ཅིག་ག་རེ་དུས་དེབ་ཅིག་གོ་གི་ཡོད་ཡ་ད་རེད་ད་དེ་མ་ཡིན་པ་ད་དཔེར་ན་ཅིག་རྡ་རམ་ས་ལ་ལ་རྒྱ་མི་མང་པོ་ཅིག་ཡོང་གི་ཡོད་ཙང་ཡང་དེ་ཚོ་འབྲེལ་བ་བྱེད་གི་འདུག་ཨ་རྡ་རམ་ས་ལ་ལ་རྒྱ་མི་མང་པོ་ཅིག་ཡོང་གི་ཡོད་ཙང་ཁོ་རང་ཚོ་ཅིག་རིགས་དགར་བ་ཡིན་ན་རིགས་ག་ཚོད་ཅིག་དགར་ཡ་འདུག་ད། རྡ་རམ་ས་ལ་ཡོང་མཁན་གྱི་རྒྱ་རིགས་དང། རྒྱ་རིགས་འདི་ད་ང་ཚོས་ཀྱི་དབྱེ་བ་འདྲ་མོ་གཅིག་བཟོས་ཡིན་ན། ད་ལྟའི་སྤྱི་རྒྱ་རིགས་ཡིན་པ་གཅིག། དེའི་ནང་ལ་ནི་སྡེ་ཚན་འདྲ་མོ་ཡང་ཆེན་པོ་གཉིས། རྒྱ་ནག་སྐམ་ས་གི་རྒྱ་རིགས་གཅིག་བྱས། དེ་ནས་ཕྱི་རྒྱལ་ཡུལ་གྲུ་ད་ཅི་གར་སོགས་ཀྱི་རང་དབང་ལུང་པ་གི་ད་ཐའེ་ཝན། ནག་ཆུ་སིང་ག་པུར་དང་འདི་རུ་ཀུན་དགའ་ཚུལ་ལས་ད་ཡང་ཁོ་ཚོ་ཡང་སྡེ་ཚན་འདྲ་མོ་གཅིག་རེད་དེ་གཉིས་ཀྱི་མི་འདྲ་བ་དེ་གཅིག་ད་སྐམ་ས་གི་རྒྱ་རིགས་དེ་བསམ་བློ་དེ་ཏོག་ཙམ་གུ་དོག་འདྲ་མོ་ཕྱི་རྒྱལ་གྱི་དེ་སྦས་དེ་ད་རང་དབང་ལུང་པ་དེ་བསམ་བློ་དེ་གུ་ཡངས་པོ་གོ་དེ་འདྲ་གི་དབྱེ་བ་གཅིག་འགྲོ་གི་འདུག་ད་དེ་ནང་བཞིན་རྒྱ་ནག་སྐམ་ས་ནང་ལ་གོ་རྒྱ་མི་དག་པའི་ནང་ཡང་ཁོ་མི་འདྲ་བ་ཡང་གཉིས་བྱེད་གཅིག་ག་རེ་ཟེར་ན་དེ་གཅིག་མཚོ་ཁ་རང་དང་གོ་དབྱེ་རྗེས་སོང་དང་གོ་རྒྱ་མི་དེ་ཚོ་ཡང་ཡང་ཏོག་ཙམ་བསམ་བློ་གུ་ཡངས་པོ་བྱེད།

ཡང་དེ་ཙམ་པ་བཙན་བྱོལ་ནང་ཡོང་བའི་ཆེད་དེ་བོད་དོན་སྐོར་དེ་རྒྱུས་ལོན་བྱས། ད་ཁ་ཅིག་རྒྱ་མི་གི་ཁོ་རེ་བཏང་ཡོང་འཇོག་རྒྱུ་དེ་འདྲ་བྱས་ཡོད་རེད། ད་དེ་ནི་ཙམ་པ་ད་དུང་རྒྱ་མི་གིས་བཏང་ཡོང་ནང་ནང་ལོག་ནས་ལ་ཡང་ཁོ་རིགས་མི་འདྲ་ཡོད་རེད། ཡིག་ཡང་རིགས་གསུམ་ཙམ་འགས་བརྗོད་རེད། ད་རིགས་དང་པོ་དེ་ག་རེ་ཟེར་ན་རྒྱ་མི་ཚོས་བཏང་ཡོང་ནོ་དེ་ན་ད་རྡ་རམ་ས་ལ་ཡོང་ད་ཁོ་རང་གི་ཅིག་གནས་ཚུལ་འདྲ་མོ་དང་ཆ་འཕྲིན་དེ་བསྡུས་རེས་བསྡུ་གསོག་བྱས་རེས་བརྩམས་པ་མང་ཆེ་བ་དེ་ལྡོག་ཕྱོགས་དང་ངན་པ་རྐྱང་རྐྱང་ཐོན་ནས་བཅུག་པ་རེད་ད་ཅིག་དཔེར་ན་གད་སྙིགས་འདྲ་མོ་དང་ད་ཅིག་མི་སྐྱོ་བོ་འདྲ་མོ་དང་དེ་ཚོ་པར་བརྒྱབ་དང་དེ་ནས་ལམ་སང་སོང་དུས་གང་བཏང་ཡ་འདྲ་མོ་དང་ད་རྡ་རམ་ས་ལ་འདི་འདྲ་གི་སྐྱོ་བོ་འདི་འདྲ་གི་གུ་དོག་པོ་ད་འདི་འདྲ་རྫོབ་པོ་ཡིན་པ་དེ་བལྟས་ནས་ཏཱ་ལའི་བླ་མ་བཞུགས་ས་དེ། འོ་དེ་འདྲ་ཡོང་དགོས་རེད། ད་རིགས་གཅིག་ག་རེ་ཟེར་ན། ད་གན་ནས་ཚུར་ལ་ཡོང་དུས་རྩམ་པ་ཁོ་རང་དཔེ་སྐྱོ་བོ་བྱས་ཁོ་པའི་རྒྱ་མིའི་དམར་ཤོག་ཚོགས་པ་གི་གདོང་འདག་གི་ལས་དཔེ་ཞིག་སྲོག་ལ་ཉེན་ཁ་ཡོད་ལོ་མང་པོ་སྡུག་པོ་བཏང་དེ་འདྲ་དེ་འདྲ་བྱས་ད་གཞི་ནས་ཁོ་ཐར་རེ་ད་བཙན་བྱོལ་ན་ཡོང་ད་དེ་ཡིན་ན་ཁོ་རང་ད་ག་རེ་བྱས་འདི་ནས་ཁོ་རང་འཚོ་བ་འཚོ་བ་གི་ཆེད་དུ་ད་ལས་ཀ་ཅིག་དགོས་ནས་སྤྲོད་དགོས་ཟེར་ཡོད་འདྲ་མོ། ད་དེ་ནང་ལ་ཁ་ཅིག་ཅིག་གྲྭ་བ་ཅིག་ལས་ཡོང་ནས་ཁ་ཅིག་མི་སྐྱ་ཅིག་ལས་ཡོང་ནས་དེ་ནང་ནས་ཁ་ཅིག་ད་ཡང་སྤྱི་བཏང་ད་ཁོ་རང་ཅིག་ད་རྒྱ་ཡིག་དང་ཅིག་ཆུ་ཚད་ཡག་ཡོད་པ། ད་ལག་རྩལ་ཡང་དཔེར་ན་ད་ང་ཚོ་ཅིག་གློག་ཀླད་ཀྱི་སྐོར་དང་འདིའི་སྐོར་ལ་ལག་རྩལ་ཡོད་ནས་དེ་འདྲ་ཡང་ཡོད་ད་ཁོ་རང་ཚོ་དེ་ལག་རྩལ་དེ་འདྲ་ཡོད་ད་ལས་ཀ་ཅིག་སྤྲོད་རོགས་བྱེད་ཟེར་ནས་དེ་འདྲ་ཡོང།

དེ་ནང་བཞིན་མི་དཀྱུས་མ་དང་གཞུང་གི་ལས་བྱེད་དང་ད་འབྲེལ་ཡང་དུ་རུ་ཀ་འགའ་དངོས་གནས་ག་རེ་དྲན་གི་འདུག་ད་ཁོ་རང་ཚོས་དེ་འདྲ་ཞིག་བརྒྱུད་ལམ་གཅིག་དང་གཅིག་བོད་རྒྱ་གཉིས་ཀྱི་བར་ནས་གཅིག་ཐུན་མོང་ཞིག་བཙལ་ལེ་ཡང་ལན་འགའ་ཅིག་ཨེ་ཉན་ཨེ་ཟེར་ནོ་ཡང་དེ་འདྲ་གི་ཀུན་སློང་ཐོག་ནས་ཡོང་ནའི་ཨོ་དེ་འདྲ་གི་རིགས་གསུམ་ཡོང་རེད་རེད་ད་ཁྱོད་ཚོ་ཕྱི་དྲིལ་ལས་ཁུངས་ཀྱི་རྒྱ་ཡིག་སྡེ་ཚན་གྱི་ངོས་ནས་ད་ཁྱོད་འགན་འཛིན་འདྲ་འགན་འཛིན་ཡིན་ཙང་ཅིག་ཅིག་ད་བཀའ་ཤག་ལ་ད་སོ་སོ་གི་ཅིག་བསམ་ཚུལ་ཟེར་ན་ད་དཔེར་ན་རྒྱ་མིའི་རིགས་འདི་ལ་དོ་སྣང་བྱེད་དགོས་གི་འདུག་འབྲེལ་བ་འཛིན་དགོས་གི་འདུག་འདི་ལ་དེ་ཚོས་གཟབ་གཟབ་བྱ་དགོས་གི་འདུག་བསམ་ཡག་གི་དེ་འདྲ་གི་དྲི་གཞི་ག་རེ་ག་རེ་ཞིག་འདོན་གི་ཡོད། གཙོ་བོ་ང་ཚོས་ཡོང་རེ་གཞུང་འབྲེལ་ཞིག་ཡོང་ཨ་དེའི་ནང་ལོག་ནས་ལ་དྭགས་སུ་གན་ས་ནས་པེ་ཏར་གྱི་མང་རུ་མང་རུ་མང་རུ་ཡོང་གི་འདུག་དེ་ནས་བརྩམས་པ་མང་རུ་ཡོང་དེ་བརྩམས་པ་ང་ཚོས་བཀའ་ཤག་དང་གྲོས་ཚོགས་དང་གང་ག་ལ་ད་ཡར་ཁུར་རེ་ཤ་དང་ཤོག་གི་དེ་བཞིན་ལས་འགན་སོགས་སུ་ཡོང་དགོས་ན་དེའི་ཚོགས་པ་ཞིག་ཡོང་དགོས་ག་མི་སྒེར་ཞིག་ཡོང་དགོས་གི་དེའི་རྒྱབ་ལྗོངས་དེ་གི་འདྲ་ཡིན་མིན།

རེད་ལགས་སོ། ད་ཕྱི་དྲིལ་ལས་ཁུངས་གི་རྒྱ་ཡིག་ཚན་པ་ངོས་ནས་ཅིག་རྒྱ་རིགས་དང་འབྲེལ་མཐུད་བྱས་བ་གི་ཐད་ནས་ཅིག་ཚོགས་འདུ་ཚོགས་ཡ་ཅིག་བྱས་ཟབ་སྦྱོང་བྱས་ཡ་ཅིག་བྱས་དེ་འདྲ་གི་ལས་འགན་མང་པོ་ཞིག་སྤེལ་གིན་འདུག་བ་དེ་གི་སྐོར་ངོ་སྤྲོད་ཅིག་གནང་ན། ཨོ་རེད་རེད་ད་ཕྱི་དྲིལ་རྒྱ་ཡིག་ཚན་པ་འདི་ན་ལོ་གཅིག་གི་ནང་ནས་ང་ཚོ་རྒྱ་རིགས་ཀི་རྒྱ་རིགས་དང་འབྲེལ་བའི་ལས་དོན་ཚོགས་འདུའི་གཟི་ལས་དེ་འདྲ་གི་རིམ་པ་རིམ་པ་ཚོགས་གི་རེད་ད་ཉིས་སྟོང་བཅུ་གསུམ་ནས་ད་ལྟ་བར་དུ་ཐེངས་དྲུག་པ་ཚོགས་ཚར། ད་ད་ལོའི་ཉིས་སྟོང་བཅུ་དགུ་ལོའི་རྒྱ་རིགས་དང་འབྲེལ་བའི་ལས་དོན་ཚོགས་འདུ་ཐེངས་བདུན་པ་དེ་ཚོགས་པ་རེད། ད་དེ་ཡིན་དུས་ཙམ་པ་གཞུང་བཀའ་ཤག་ནས་ལས་ཚང་མ་གི་ད་སྐུ་མདུན་བཤད་མ་དགོས་རེད། དཔེ་རྒྱ་རིགས་ཀྱི་ལས་དོན་ནང་མཐོང་ཆེན་པོ་ཞེ་པོ་གནང་གི་ཡོད་རེད། དེ་ཡིན་དུས་ཙམ་པ་གཞུང་གི་མར་ངོ་རྩིས་གནང་ནས་མ་ཁོ་རིམ་པས་མང་པོ་ཚོ་དང་དེ་བཞིན་དུ་ཚོགས་འདུའི་དེ་ཚོགས་དེ་ག་དེ་ལས་ད་དུང་སྲིད་སྐྱོང་བཅས་འོག་ཏུ་ཟིན་དགོས་རེད་ད་དེ་ཚོགས་འདུའི་ཐོག་ཚོགས་འདུ་འདི་ཡང་ང་ཚོ་ཕར་འགྲོ་བ་དང་སོ་སོའི་གོ་སྒྲིག་བྱས་ཉིས་ཆ་རེད།

བོད་རིགས་ཀྱི་ནང་ནས་རྒྱ་སྐད་ཤེས་མཁན་ཁོ་ཚོ་རྒྱ་རིགས་དང། སྐར་ཚོགས་འབྲེལ་མཐུད་དང་འབྲེལ་བ་འཛུགས་སྟངས་སྐོར་ལ་ཅིག་ཟབ་སྦྱོང་འདྲ་མོ་སྤྲད་འོ་དེ་འདྲ་དེ་འདྲ་ཞིག་འགྲོ་གི་ཡོད།
རེད་ད་རྒྱ་རིགས་འབྲེལ་མཐུད་ཀྱི་ཚོགས་ཆེན་འགའ་གི་ནང་ད་སྐུ་ཚབ་དོན་གཅོད་ཁང་ལ་ན་ཡོད་པའི་རྒྱ་རིགས་འབྲེལ་མཐུད་མི་སྣ་དེ་ཚོ་ཚང་མ་ཕེབས་ཀྱི་ཡོད་རེད་བ་རྒྱ་རིགས་འབྲེལ་མཐེད་པ། ད་རྒྱ་རིགས་འབྲེལ་མཐུད་པ་ཉུང་ཉུང་ཅིག་མ་གཏོགས་མི་འདུག་དེ་གི་སྐོར་ནས་ཁྱོད་དགོངས་ཚུལ་ག་རེ་ཡོད་ན། ད་དེ་ཡིན་དུས་ཙམ་པ་སྤྱི་བཏང་ཡིན་ན་ང་ཚོ་རྒྱ་རིགས་ཀྱི་འབྲེལ་མཐུད་པ་འདི་ཨ་རི་ལ་གཅིག་གཅིག་དེ་ནས་ཡུ་རོབ་ནས་གཅིག་གཅིག་ཨོ་སི་ཀྲེ་ལི་ཡ་ནས་གཅིག་གཅིག་ད་ལྟ་ཡིན་ན་ངོ་མ་དེ་རེད་ད་ལྟ་ཡིན་ན་དེ་རེད་ད་ཨེ་ཤི་ཡ་ནང་ལོགས་ནས་རྒྱ་གར་ནང་ལོགས་ནས་ང་ཚོ་ཡོད་དུས་ཙམ་པ་ད་དེ་ཡང་ད་གཅིག་གཅིག་མི་དགོས་འདྲ་མི་དགོས་དེ་འདྲ་གཅིག་བཟོ་དགོས་རེད་ཡིན་རེད། ད་དེ་ཡིན་དུས་ཙམ་པ་ང་ཚོས་དེ་སྤྱི་བཏང་ཡིན་ན། ད་གཞུང་གི་མཐུན་རྐྱེན་དང་སྒང་ག་གི་ཕྱོགས་ཀྱི་འགྲིག་ག་ཡིན་ན་དཔེར་ན་ཨ་རི་དང་འདི་ཚོ་ཧ་ཅང་གི་ཆེན་པོ་རེད Australia ལྟ་བུའི་ནང་རྒྱ་མི་ཡང་མང་པོ་རེད Europe ལྟ་བུའི་ནང་ལ་ས་ཆ་དེ་སྒང་ག་རྒྱལ་ཁབ་མི་འདྲ་བ་དེ་ལ་གཅིག་མ་གཏོགས་ཡོད་མ་རེད་དེ་ད་མ་འོངས་ལ་རིམ་པ་རིམ་པ་ཅིག་ཡར་རྒྱས་གཏོང་དུས་བཏང་ན་དེ་ཡང་དེ་ཁ་སྣོན་བྱེད་དགོས་ཡ་དེ་འདྲ་ཡོང་སྲིད་རེད་ཟེར་གི་འདུག་ད་ལྟ་ཡིན་ན་ད་དང་དེ་གི་ད་ལྟ་ཡོད་པ་གི་ང་ཚོ་གཞུང་གི་མཐུན་རྐྱེན་ཆ་ནས་གན་ད་ལམ་སང་ཡར་ཅིག་མ་གཏོང་ཡ་གི་དེ་འདྲ་གི་འཆར་གཞི་ད་དུང་མི་འདུག་བུ་ཆུང་རང་པོ་ས་ལ་གཏོང་སོང་ན་ང་ཚོ་ཅིག་ལས་དོན་འདི་གལ་ཆེན་པོ་ཡིན་དུས་ཙམ་པ་དེ་ཚོ་སྒུག་སྡོད་ཡག་འདྲ་མོ་དེ་འདྲ་ད་ཕལ་ཆེར་ཚང་མ་མཐོང་གི་ཡོད་རེད།
རེད་ལགས་སོ། ད་རྒྱ་ཡིག་སྡེ་ཚན་གྱི་ལས་འགན་གཙོ་བོ་གཅིག་གི་ད་དྲ་རྒྱ་གཉེར་ཡ་དེ་རེད་བ་རྒྱ་ཡིག་གི་དྲ་རྒྱ་དེ་ད་རྒྱ་ཡིག་གི་དྲ་རྒྱ་དེ་ནང་གཅིག་ཡར་བཞག་ཡ་གི་ནང་དོན་གཙོ་བོ་ག་རེ་ཡིན་པ་དང་དྲ་རྒྱ་དེ་ལ་ལྟ་ཀློག་བྱེད་མཁན་ག་ཚོད་ཅིག་འདུག་ག་བ་ནས་ཡོང་གི་འདུག། དྲ་རྒྱ་ཤི་ཙང་ཀྲི་ཡེ་ཟེར་ལན། དྲ་རྒྱ་འདི་རྒྱ་ཡིག་གི་དྲ་རྒྱ་འདི་ཡིན་པས་འདི་ཡིན། ད་ལྟ་གི་འདི་གཙོ་བོ་ཁོ་རང་གི་ཅིག་དྲ་རྒྱ་ནང་ཉིན་རེ་བཞིན་ཁོ་རང་གི་གསར་འགྱུར་དང་ཅིག་ནང་དོན་གསར་པ་ཡར་སྤེལ་བ་དེ་གཙོ་བོ་ང་ཚོས་དེ་དབྱིན་ཇི་གི་གནས་ཚུལ་ཁོ་རེ་རྒྱ་སྐད་ཐོག་བསྒྱུར་དགོས་རེད། དབྱིན་ཇི་གི་ཉི་མ་རེ་གི་གསར་འགྱུར་དེ་ཚང་མ་ང་ཚོས་རྒྱ་ཡིག་ཐོག་བསྒྱུར།

ཚོང་དམའ་པོ་ཆོག་མཆན་ཡོང་ན་ལམ་སང་ང་ཚོས་བསྟི་ན་ར་གོ། ཨ་དེ་ནང་བཞིན་ད། སྐུ་མདུན་གྱི་བཀའ་སློབ་འདྲ་མོ་གཞུང་གི་ཡིག་ཆ་དཀོན་འདྲ་མོ་དང་ད་ཅིག་དཔེར་ན་རྒྱས་བཤད་དཀར་པོའི་དེབ་འདྲ་མོ། དེ་ནས་དཔེ་དེབ་ཚུར་རྒྱ་བསྒྱུར་དང་བོད་བསྒྱུར་ཅི་ནང་གི་དེ་ག་རེད། ཡང་མང་ཆེ་བ་བོད་བསྒྱུར་ལྟ་བུ་ཡིན་ན་ཡང་བོད་ཀྱི་སྡེ་ཚན་ནང་གཏོང་དགོས་རེད། གི་རེད། འོ་དེ་འདྲ་དེ་འདྲ་ཞིག་འགྲོ་དགོས་རེད། རེད། དྲ་རྒྱ་དེ་ལ་ལྟ་ཀློག་བྱེད་མཁན་ག་ཚོད་ཞིག་ཡོང་གི་འདུག། ད་ལྟ་ཀློག་སྐོར་དེ་ལ་ཡིན་ན་ད་ང་ཚོ་ད་ལྟ་གི་གནས་སྐབས་འདི་ལ་ཡིན་ན། གཙོ་བོ་དང་ཨང་དང་པོ། ཨ་མེ་རི་ཀ་དང་ཐའེ་ཝན་ནང་ལོགས་ནས་ལྟ་མཁན་མང་ཡོད་འོང་བ་རེད། ཨང་གཉིས་པ་དེ་གན་ས་ཆགས་འདུག་རེད། ད་ང་ཚོས་གན་ས་གི་ལྟ་མཁན་དེ་དག་ང་ཚོས་སི་ཏྲེ་ལི་ཁོང་ཅག་གི་ཚན་པ་གི་ཆེད་དྲུང་འདྲིའི་འདྲ་མོ་ཟེར་བ་བརྩི་བཞག་གི་ཡོད། རེད། ད་ལོ་གཉིས་གོང་དེ་ལ་བརྒྱ་ཆ་གི་བཞི། ད་དེང་སང་བརྒྱ་ཆ་གི་དྲུག་ནས་བདུན་ཡ་རབས་ཕེབས་ཚེ་ཤ་ད་དུང་མི་ཐུག་དུས་རིམ་པ་བཞིན་ཡ་རབས་ཕེབས་འགྲོ་དགོས་རེད། ད་ཁོ་ཚོས་རྒྱ་རྒྱ་ནག་ནང་ཁོངས་ནས་ཕོ་བཤིག་ཙམ་བྱས་ཡོད་ལྟོས་ལེ།

ཨོ་དེ་འདྲ་བྱུང་རེད་འདུག། ཨ་སོ། ཨ་ཁྱེད་གོང་ནས་ངོ་སྤྲོད་བྱས་ཏེ་རྒྱ་ཡིག་གི་དུས་དེབ་ཅིག་གསུངས་སོང། ཟླ་བ་གཉིས་རིང་ནང་ང་དུས་དེབ་ཐེངས་གཅིག་འདོན་གི་ཡོད་རེད་བ། ད་དུས་དེབ་དེ་ཅིག་ག་འདྲ་ཅིག་འགྲེམས་སྤེལ་བྱེད་གི་ཡོད་ན། ཡང་ཅིག་ནང་དོན་གི་ཆ་ནས་ག་རེ་ཡིན་ན། རྒྱ་ཡིག་གི་དུས་དེབ་དེ་ཤི་ཙང་ཐོང་ཤུན་ཟེར་ཡས་དེ་གཏོང་དགོས་རེད་དེ་གཏོང་ཡ་དེ་ད་གཙོ་བོ་ང་ཚོའི་ཁོ་བོའི་ནང་དོན་དེ་ད་ང་ཚོའི་སྐད་ཆ་དེ་གཙོ་བོ་དེ་གོང་ས་མཆོག་གི་མཛད་རིམ་གི་སྐོར་ཅིག། ཁོ་རང་ལོགས་ཀ་ཅིག་ཡོད་རེད་སྐད་ཆ་ནང་ལོགས་ནས། དེ་ནས་བོད་མིའི་སྒྲིག་འཛུགས་ཀྱི། ད་སྐུ་ངོ་སྲིད་སྐྱོང་དང་ད་དེ་ནས་གྲོས་ཚོགས་དང་བཀའ་ཤག་དང་གྲོས་ཚོགས་ཀྱི། མཛད་གཙོ་རྣམས་པ་གྱི་ཡང་བོ་དང་གོ་གི་ལེགས་དང། དེའི་སྐོར་དེ་ལ་ཡང་སྡིངས་ཆ་ལོགས་ཀ་ཅིག་ཡོད་རེད། ད་བོད་ནང་གི་གནས་ཚུལ་སྐོར་ཡང་དེ་བཞིན་ལོགས་ཀ་ཅིག་བཟོས་བཞག་རེད། ད་དེ་མ་ཡིན་པ་གྱི་ད་སྤྱི་བཏང་གི་གསར་འགྱུར། དེ་ནི་རྩོམ་ཡིག་གི་སྐོར་རྒྱ་བོད་དོན་དང་འབྲེལ་བའི་རྒྱ་ཡིག་ཐོག་གི་རྩོམ་ཡིག་གི་སྐོར་འོག་ཏུ་སུ་མ་གོ་རེ་གནས་སྟངས་མི་འདྲ་བ་དེ་འདྲ་ཅིག་སྤེལ་དུ་ཡོང་གི་རེད་ད་ང་ཚོ་དུས་ཤི་ཙང་ཐོང་ཤུན་འདི་མར་བཏོན་ནས་འགྲོ་དུས་ཙམ་པ་ཐེངས་རེ་རེ་ལ་ལྔ་བརྒྱ་རེ་མ་དཔེ་སྐྲུན་བྱེད་ཀྱི་ཡོད་རེད་ཟླ་བ་གཉིས་ནང་ནས་ཐེངས་གཅིག་མ་དཔེ་སྐྲུན་བྱས་དེབ་གྲངས་ལྔ་བརྒྱ་རེ་དཔེ་སྐྲུན་བྱས་ད་ལྟའི་གཏོང་ས་རྒྱལ་ཁབ་དང་ད་ས་ཁུལ་བཞི་བཅུ་ལྷག་འཛམ་བུ་གླིང་གི་བཞི་བཅུ་ལྷག་ས་དུས་ཤིག་མར

བཙན་བྱོལ་ནང་ལ་ཁོ་རྒྱ་ཡིག་གི་ཐོག་ལོ་རྒྱུས་འདྲ་མོ་དང་རྒྱ་ཡིག་ཐོག་ནས་ཅིག་དགོས་ཡ་ཡིག་ཆ་འདྲ་མོ་དང་དོན་རྐྱེན་ག་རེ་ག་རེ་བྱུང་ཡོད་མེད་དེའི་སྐོར་ཅིག་བཙལ་དགོས་ན་ཁོ་རང་ད་ལྟའི་ཡིག་ཚགས་ཡག་པོ་ཅིག་ཆགས་བསྡད་རེད་བསམ་ནས་ངས་ཡིན་དུས་བསམ་གྱི་འདུག་དེ་ནང་བཞིན་ང་ཚོས་ད་དང་པོ་ནས་དགུ་བཅུ་ནང་ནས་ལས་མ་གཏོང་ལོ་ཡོང་ལོ་དགོས་དོན་ཚང་མ་དེ་རེད། དེ་མཚན་དེ་མཚན་དེ་མཚན་ཅིག་དེ་རེད་ལས་མ་གོ་བས་ང་ཚོས་ཉར་འདོད་དེ། ད་གི་ད་དེ་ལོ་རྒྱུས་ཀྱི་ཡིག་ཚགས་སྐོར་ལ་ཕན་ཐོགས་ཁོ་འདོད་ཞིག་འདུག། ཨ་སོ། འདི་ད་དུས་དེབ་འདི་ཚོ་དྲ་རྒྱ་སྒང་ན་ཡོད་ན་མེད་ན། ཨོ་དུས་རྒྱུ་དུས་དེབ་ནང་དོན་ནི་མང་ཆེ་བ་དྲ་རྒྱ་ནང་ན་ཡོད་རེད། དེ་གི་རྐྱེན་གྱིས་ད་ངས་བཤད་གོ་རུང་ད་ད་གི་དེ་གང་ན་ཡོད་ན་དུས་དེབ་ཁོ་རང་ད་མར་བཏོན་འགྲོ་ཙམ་པ་དྲ་རྒྱ་ནང་ན་ཡོད་ཅུ་དུས་དེབ་ནང་ན་ཡང་ཡོད་ཅུ་ད་ཧ་ལམ་འདྲ་བོ་ཡོད་རེད། ཡོང་དུས་ཙམ་པ་ད་དྲ་རྒྱ་ལོགས་བཏོན་ན་དུས་དེབ་དེ་ལ་དེས་དོ་སྣང་མེད་ནས་འདྲ་མོ་བྱེད་ཁོ་ལྟ་ད་དེ་ཁོ་བཞག་བཞག་ན་ང་ཚོས་མ་འོངས་གི་ཡིག་ཚགས་ཅིག་ཕན་ཐོགས་དེ་ཡོང་དོ་རུ་ད་དེ་གི་ད་ང་ཚོས་མུ་མཐུད་དུ་ཤི་ཙང་ཐོང་ཤུན་འདི་མུ་མཐུད་དུ་མར་འདོན་ཡས་དེ་བྱེད་ཀྱི་ཡོད། ལ་སོ། ད་ཕྱི་དྲིལ་ལས་ཁུངས་ཀྱི་ད་ཅིག་ལས་དོན་གཞན་དག་ཅིག་ད་དེབ་སྒྱུར་བ་དེ་རེད་འདུག་དེབ་སྒྱུར་བ་དེ་ཅིག་བོད་ཡིག་གི་དེབ་དེ་རྒྱ་ཡིག་ལ་སྒྱུར་གྱི་ཡོད་ན་ཡང་ཅིག་དབྱིན་ཇི་དང་བོད་ཡིག་གི་ནང་གི་དེབ་དེ

རྒྱ་ཡིག་ནས་བོད་ཡིག་ཐོག་བསྒྱུར་ཡ་དེ། རྒྱ་མི་གི་ཕྱི་རྒྱལ་ཁག་གི་དང་ང་ཚོ་དམངས་གཙོ་དོན་གཉེར་པ་དང་ཤེས་ཡོན་རྒྱལ་མཁས་པ་དེ་ཚོས་བོད་དོན་ཐོག་དཔེ་ཆོག་རྒྱུ་དཔྱད་རྩོམ་ཨ་རིག་པ་ཡག་པོ་ཞེ་པོ་ཡོག་རེད་ད་དེ་དེའི་རིགས་དེ་ད་ང་ཚོས་གོང་ནས་ད་དཔེར་ན་བཀའ་ཤག་ནས་ཡར་མཐོ་རིམ་མི་སྣ་དང་མཛེས་བཙུན་རྣམ་པ་ཚོས་རྒྱ་ཡིག་ཐོག་ལམ་སང་གཟིགས་ཐུབ་གོ་མེད་ལེ་ཙམ་པ་ད་དེའི་གཟིགས་ཐུབ་ཡག་ཆེད་དུ་ང་ཚོས་སོང་ད་རྒྱ་ཡིག་ནས་སོང་བོད་ཡིག་ཐོག་བསྒྱུར་དེ་ནས་ཡར་གལ་ཆེ་ན་ནང་ལྟ་བས་ན་ང་ཚོས་དེ་ཕྱོགས་བསྒྲིགས་བྱས་ལེ་དེབ་རྒྱ་ཡིག་ཁག་ཉུང་ཤོས་རྩ་དོན་ཡིག་འབྲུ་མན་ཆིག་ཁྲི་གཉིས་ཙམ་གྱི་དེབ་གཅིག་མ་གོ་རེ་དོགས་སུ་བཤད་སོང་ཟེར་བ་བྱུང་ཅིང་ཨོ་དོ་སི་མ་རང་དཔེ་སྐྲུན་བྱས་ཡོད་དེ་སྤྱི་ཚོགས་ནང་གདངས་འཇོག་དཔེ་སྐྲུན་ཚོགས་དང་གང་ག་གི་འོག་ཏུ་ཡང་དགོངས་དོན་དེ་མུ་མཐུད་དུ་བྱེད་ན་གཟིགས་དེ་འདྲ་ཡོད་དགོས་སུ་མི་འདུག་དེ་ནང་བཞིན་ད། བོད་ཡིག་ནས་རྒྱ་ཡིག་ཐོག་བསྒྱུར་བསྒྱུར་ཡ་དེ། ད་ཡང་དཔེར་ན་ང་ཚོ་ཆབ་སྲིད་བཙོན་པ་གི་ལོ་རྒྱུས་སྐུ་མདུན་གལ་ཆེ་བའི་བཀའ་སློབ་བཀའ་སློབ་འདྲ་མོ། བཀའ་ཤག་དང་གྲོས་ཚོགས་པའི་ཡང་གཅིག་གལ་ཆེ་བའི་གསུང་བཤད་འདྲ་མོ། དེའི་རིགས་དེ་ཡིན་ན་ཡང་རྒྱ་མི་རིགས་ཀྱིས་ཤེས་ཡ་ཆེད་དུ། ད་ང་ཚོས་བོད་ཡིག་ནང་ཡོད་པ་དེ་རྒྱ་ཡིག་ཐོག་དང་དུ་སི་མ་དཔེ་སྐྲུན་གྱི་དེའི་སྐོར་ད་ཡིན་གྱི་ན་ད་ག་རང་རེད། ད་དེབ་བསྒྱུར་ཡ་རེད་གསར་འགྱུར་བསྒྱུར་ཡ་རེད་ལས་ཀ་ཞེ་པོ་ཞིག་མང་པོ་བྱུང་འདུག་བ་ད་རྒྱ་ཡིག་ཚན་པ་ལ་ལས་བྱེད་ག་ཚོད་ཅིག་ཡོད་ནམ།
ད་ལྟ་དག་གིས་འདི་ང་ཚོ་རྒྱ་ཡིག་ཚན་པ་ལ་ལས་བྱེད་རྒྱ་ཡིག་ཚན་པ་འདི་སྡེ་ཚན་འདྲ་མོ་ཆུང་ཆུང་ཡང་གཉིས་བཟོས་ཡོད་རེད། སྡེ་ཚན་གཅིག་ཡར་སྒང་ནས་ཡོད་རེད་སྒང་གི་དེ་ག་རེ་བྱས་ཡོད་ཟེར་ན་ད་གཙོ་བོ་ང་ཚོ་གསར་འགྱུར་རྒྱུ་ལེན་ཁུལ་གསར་འགྱུར་དང་དཔེར་ན་ཤི་ཙང་གཅིག་ཁོ་ན་གི་ལས་ཀ་ཅིག་བྱས་འདུག་གསར་འགྱུར་རྐྱང་རྐྱང་གི་ཐོག་མི་གསུམ་ཡོད་རེད་ལས་བྱེད་གསུམ་ད་འོག་ནས་ང་ཚོ་མི་ལྔ་ཙམ་བཟོས་ཡོད་རེད་མི་ལྔ་གི་དེ

ད་དེ་ཐད་ཀར་གྱི་ད་དཔེར་ན་ངོ་མ་ཡིན་ན་ཤི་ཙང། ཀྲུང་གོ་བོད་ཀྱི་དྲ་བ་ཟེར་ལེ་ཙི་གང་དེ་ལ་ད་དེ་ལྟ་བུ་གལ་ཆེན་གཅིག་རེད་བོད་ལ་ཁ་རྡུང་གཏོང་ས་གི་གལ་དྲ་བ་གཅིག། དེའི་སྒང་ནས་ད་ག་དུས་ཡིན་ན་ད ྋགོང་ས་མཆོག་དང་ད་བོད་མིའི་སྒྲིག་འཛུགས་ལ་ཁ་རྡུང་གཏོང་ཡ་དེ་ལ་ནན་ཏན་ཐོག་ནས་བྱེད་རེད་གསུངས་ན་ཁོ་ཧ་ཅང་གི་ནན་ཏན་ཟེར་བ་དང་དངོས་གནས་དྲང་གནས་འདི་དངོས་གནས་ད་ད་ཅིག་ཆགས་འདུག་ག་སེང་སེང་གི་དེ་འདྲ་གི་ཚོར་བ་ཅི་ཡང་མེད་པ་ད། ཅིག་མང་ཆེ་བ་འུར་སྒྲོག་དང་དང། རྒྱུ་མཚན་མེད་པའི་ཐོག་ནས་ཡོང་དགོས་ནས་དེ་འདྲ། ད་ཡིན་ན་ཉིས་སྟོང་བཅུ་དྲུག་གི་རྗེས་ནས་དེ་ལ་འགྱུར་བ་ཅིག་ཐེབས་ཤག། འགྱུར་བ་ཅིག་ཐེབས་ལེ་ད་ཁུ། ཐད་ཀར་གི་ད་གི། ཀྲུང་གོ་བོད་ཀྱི་དྲ་བ་དེའི་ཐོག་དང་གཞན་དག་གི་མང་ཆེ་བ་ཐོག་དེ་ལ་ད་ཐད་ཀར་གི་གོང་ས་མཆོག་ལ་མཚན་སྨད་ཞུ་བ་དང་འདི་མེད་པར་ཆགས། ད་དེའི་རྗེས་དེ་ལ། ད་ཁོ་རང་གི་བོད་ནང་ལོགས། བོད་རང་སྐྱོང་ལྗོངས་གཙོས་བྱས་བོད་ཀྱི་ས་ཁུལ་ནས། ད་དཔལ་འབྱོར་ཡར་རྒྱས་སོང་དོན་ནོ། ད་ཆོས་ལུགས་དད་མོས་རང་དབང་ཡོད་ནོ། འགྲོ་བ་མིའི་ཐོབ་ཐང་དང་ད་གང་ལྟར་ཀྱང་དེ་གི་ཕྱི་བ་དེ་ལ་དཔེ་ཞེ་པོ་ཡར་རྒྱས་སོང་ད་ཡག་ག་ཡག་ག་རྐྱང་རྐྱང་གཙོ་བོ་ཁོ་རང་གི་ད་ཅིག་གཙོ་འདྲ་མོ་དེ་དེ་མ་ཁྱབ་བསྒྲགས་དང་འུར་སྒྲོག་བྱས་ཡ་དེ་དེ་གཙོ་བོ་སོང་ཁོ་རང་གི་དེ་འདྲ་ཁ་ཕྱོགས་ཅིག་ནང་འགྲོ་གི་འདུག།
ད་ཉིས་སྟོང་བཅུ་དྲུག་གི་ལོ་འགྱུར་བ་ཐེབས་པ་དེ་ཅིག་ཞི་ཅིན་ཕིང་གི་སྲིད་ཇུས་གསར་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ན་ག་རེ་ཡིན་ནམ།
ད་ཧ་ལན་དེ་འདྲ་གཅིག་ལ་ངོས་འཛིན་བྱས་ན་མི་འགྲིག་ཨ། ཡོད་ཀྱི་མ་རེད་ཟེར་གྱི་འདུག་དེའི་ངོ་ན་ཡིན་ན་ང་ཚོས་ད་ཁོ་ཚོས་རྒྱ་ནག་ནང་ཁོང་གཉིས་ལ་ཅིག་ཐུག་རན་ནང་ལོགས་ན་སེམས་ཁྲལ་དེ་འདྲ་བྱུང་དགོས་ཡོད་རེད་ཟེར་གྱི་འདུག་དཔེར་ན་རྒྱལ་བ་རིན་པོ་ཆེའི་ཁ་རྡུང་དང་མཚན་སྨད་ཤོད་འདི་ད་ཁོ་ཚོས་ཅིག་ག་རེ་ཟེར་བ་རེད་དེ་བོད་རིགས་མི་དམངས་སེམས་ལ་ཕོག་འགྲོ་གི་འདུག་དེ་ལྡོག་ཕྱོགས་ནུས་པ་ཞིག་མ་གཏོགས་ཐོན་གྱི་མི་འདུག་ཟེར་ལས་ཁོ་རང་ཚོས་དེ་འདྲ་དེ་འདྲ་བྱེད་དགོས་ནི་ཡོད་ས་རེད། ད་དེ་ཙམ་པ་ཞི་ཅིན་ཕིང་གི་རང་སྐད་འདི་ནི་ད་ཁོའི་ཧ་ལན་དེ་ལ་འགྱུར་བ་བཏང་ད་གང་ལྟར་ཅུང་འགྱུར་བ་བཏང་ན་དེ་དངོས་ཡོད་གནས་ཚུལ་གཅིག་རེད་ད་ལྟ་དེ་བཞིན་ཐད་ཀའི་གི་ཁ་དོག་དང་པོ་མེད་པ་དེ་དངོས་ཡོད་གཅིག་རེད། ད་དེ་རིང་ཨ་རིའི་རླུང་འཕྲིན་ཁང་ལ་ཕེབས་ནས་བཅར་འདྲི་དང་ལེན་བྱས་པ་ལ་ཐུགས་རྗེ་ཆེ་ཞུ་ནས། ཐུགས་རྗེ་ཆེ་ཞུ།